མི་ཡི་གེ། འོད་ན་མི་ལ་ཡི་གེ་ཀ་རོགས་གནང། ཡི་གེ་ཀ་ཀལ་ཨིན་གི་ས་ཆ་འདི་བལ་ཡུལ་རེད། མི་ཡི་གེ་འདི་ལས་རིམ་ལ་ཐུགས་རྗེ་ཆེ།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ངེད་ཀྱི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ཚད་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ཚད་རྒྱ་དེའི་ལས་རིམ་ཨ་ས་གི་བ་ནི།

དང་གཟའ་པ་སངས་གི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མའི་ཀི་བར་ལ་སེན་ཉུང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ཡང། ང་ཡིས་ཨ་ས་ཡི་སེམས་ཀྱི་ཡབ་ཡེ་ཤུ་ཀི།

ད་ཡབ་ཡེ་ཤུ་གི་བཀའ་དེ་དེ་འཛམ་བུ་གླིང་གི་ནང་ལ་ཡོད་མཁན་གི་རྒྱལ་ཁབ་ག་ཚོད་གི་བར་ལ་ལས་གོ་གོ་ཡོ་བར་ཡོ་ཞེ་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅེས་ང་དེ་གི་ལེགས་བན་གི་ཐོག་ལ་རང་གི་མ་ཐོས་པའི་གི་རྒྱ་དཀོན་མཆོག་གི་འགྲོ་དང་དེ་ཚུལ་ཁྲིམས་དེ་མ་སླེབས་པའི་རྒྱ་ལ་སླེབས་རོགས་གནང་ཟེར་ནས་ང་དེ་གི་རེ་ལྡིའོ་ནང་ནས་ཁྱོད་ཚོ་མི་མང་ཚང་མའི་གི་བར་ལ་དེ་ཞི་བཀའ་སློབ་ཅེ་ཞུ་གོ་ཡིན་ནོ་ཞེས་ང

ཉམས་སད་པར་མི་མཛད་དོ། མི་རེ་རེ་རང་གི་འདོད་པས་བསླུས་ཤིང་ཁྲིད་ནས་ཉམས་པ་འབྱུང་ངོ། དེ་ནས་འདོད་པ་མ་དང་བརྟེན་བརྟེན་པ་འབྱུང་སྟེ་སྡིག་པ་བྱས་ནས་སྡིག་པ་ཚང་དུ་ཕྱིན་པ་དང་འཆི་བ་འབྱུང་ངོ། ང་ཡི་སྤུན་གཅེས་པ་རྣམས། མགོ་མ་འཁོར་ཅིག་གསོལ་རས་བཟང་པོ་དང། གནང་སྦྱིན་ཕུལ་བྱུང་ཐམས་ཅད་སྟེང་ནས་གོང་གི་བསགས་གནས་འབབ་བོ། ཁོང་ནི་འགྱུར་བའི་གི་གྲིབ་མས་མ་གོས་ཤིང་འགྱུར་མེད་ལགས་སོ། ཁོང་གིས་བཀོད་པ་རྣམས་ཀྱི་ནང་ནས་ང་ཚོ་ཡི་ང་ཚོ་ནི་ལོ་ཐོག་གི་ཕུད་དུ་འགྱུར་བའི།

མི་ཀུན། ཉན་པ་ལ་མྱུར་ཞིང། ལབ་པ་དང་ཁྲོ་བ་ལ་འགོར་དགོས། མི་ཡི་ཁྲོ་བས་དཀོན་མཆོག་གི་དྲིན་མི་འགྲུབ་བོ། མི་གཙང་བ་ཐམས་ཅད་དང་ངན་པ་ངན་པ་ལྷག་དྲགས་པ་རྣམས་སྤངས་ཏེ། ཁྱེད་ཚོ་ཡི་སེམས་སྐྱོབ་ཐུབ་པའི་ཁྱེད་ནས།

གཟིགས་པའི་ཉན་མཁན་དུ་མི་འགྱུར་བར་རོ། བྱ་བ་སྒྲུབ་མཁན་དུ་གྱུར་ཏེ་བྱིན་གྱིས་བརླབ་པར་འགྱུར་རོ། མི་ཞིག་གིས་རང་ཆོས་སེམས་ཅན་ཞིག་ཡིན་སེམས་ཀྱང་རང་གི་ལྕེ་ལ་ཉན་ན་མི་རེ་བའི་བྱེད་པར་རངས་པར་ལུང་པར་ཡོད་དོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་དཀོན་མཆོག་གི་གསུང་རབ་དང་བའི་བལ་ནང་ལ་བཞུགས་པའི་ཡབ་ཡེ་ཤུ་གི་ཡ་ཀོབ་ཀྱིས་བསྐུར་བའི་འཕྲིན་ཡིག་བཞུགས་པའི་གསུང་རབ་འདི་ཁྱོད་ཚོ་མི་དམངས་ཚང་མའི་གི་ནང་ལ་ང་གི་གསུང་རབ་བརྗོད་དེ་ཡོད་པ་རེད་ཁྱོད་ཚོ་མི་དམངས་ཚང་མ་གསན་ཞུ་རོགས་གནང་ཞེས་ང་དེ་རིང་གི་འདི་བཀའ་སློབ་ཀྱི་ཐོག་ནས་ཁྱོད་ཚོ་མི་དམངས་ཚང་མ་ལ་ཕུལ་ནས། ཡང་གུང་སེང་ཞེས་ཞུ་བ་ཡིན་ནོ་ཞེས་སང་ཉིན་ཡང་དེ་གའི་དུས་ཚོད་ལ་ཁྱོད་ཚོ་མི་མང་ཚང་མ་ཕེབས་རོགས་གནང་ཞེས་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་ནོ་དེ་རིང་གི་འདི་བཀའ་དང་འདི་གའི་ལས་རིམ་ལས་ཁྱོད་ཚོ་མི་མང་ཚང་མའི་གའི་བར་ལ་ང་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་ནོ་ཞེས་ཡང་སང་ཉིན་དུས་ཚོད་འདི་ལ་མི་མང་ཚང་མའི་གའི་བར་ལ་མཇལ་བ་ལ་སླེབས་དགོས་ཡོད་པ་དེ་རིང་གི་ཐོག་ལ་ཐུགས་རྗེ་ཆེ་ཞུ་ང་གུང་སེང་ཞུ་བ་ཡིན་ནོ་ཨ་མེན། ལས་རིམ་ཨ་ས་གི་བ་ནི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མ་ལ

དཀོན་མཆོག་གི་མཐུ་ཆེན་པོ་དཀོན་མཆོག་ཟེར་མཁན་དེ་ཐུགས་རྗེ་ཆེན་པོ་ཞེ་དྲག་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་དམངས་ཚང་མ་གསན་ཞུ་རོགས་གནང་དཀོན་མཆོག་གིས་འདི་འཛམ་བུ་གླིང་ལ་ཁོང་ཚོའི་གི་ལས་ཀ་མང་པོ་བྱེད་དེ་ཡོད་རེད་ཁོང་ཚོ་འོ་རང་གི་ཐོག་ལ་ཕེབས་ཡོད་པ་རེད་ཁོང་ཚོའི་གི་འོ་རང་གི་ཐོག་ལ་མང་པོ་ཞིག་ལས་ཀ་བྱས་ནས་ཁོང་ཚོ་ཤི

མངོན་དུ་བྱུང་ནས་འདི་སྐད་དུ། འོ་ན། མཐའ་མེད་པའི་བྱམས་པ་ངས་ཁྱོད་གཅེས་པར་བཟུང་བས་ན། ཚད་མེད་དུ་ངས་ཁྱོད་ལ་བྱམས་པ་ཡིན། བྱམས་པ་ཡིན་ནོ་མི་དམངས་ལྷན་རྒྱས་རྣམ་པ་ཚོ། དཔང་པོ་དྲང། དྲང་པོ་ལགས་པ། གཤིན་པོ་རྣམས་ཀྱི་སྔོན་འཁྲུངས།

ཁོ་ཐུགས་རྗེ་ཆེན་པོ་ཞེ་དྲག་ཞིག་ཡིན་ནོ་འཛམ་བུ་གླིང་ལ་ཁོང་ཚོའི་གི་ལས་ཀ་ཞེ་དྲག་ཆེན་པོ་བྱེད་དེ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་འདི་ལ་ཅི་དོན་ལས་ཕེབས་པ་ཡིན་ཁོང་ཚོ་འདི་འཛམ་བུ་གླིང་ལ་ཅི་དོན་ལས་ཕེབས་པ་ཡིན་ཟེར་ན་མི་མང་གི་མང་པོ་ཞིག་སྡིག་པ་བྱེད་དེ་ཡོད་དུས་དུར་གིང་གི་ཐོག་ལ་འོ་རང་གི་སྡིག་པ་ཚང་མ་དེ་ད་གིང་གི་ཐོག་ལ་མི་མང་ཚང་མའི་གི་དོན་ལ་ཁོང་ཚོ་འདི་འཛམ་བུ་གླིང་ལ་ཕེབས་གནང་པ་ཡིན་ནོ་ཞེས་འདི་ལ་ཐུགས་རྗེ་ཆེན་པོ་ཞུ་དགོས་མཁན་ནི་དཀོན་མཆོག་གི་ཐུགས་རྗེ་ཆེན་པོ་རེད་དཀོན་མཆོག་ཟེར་མཁན་དེ་ཐུགས་རྗེ་ཆེན་པོ་ཞེ་དྲག་རེད་དཀོན་མཆོག་གི་ད་ལྟ་ཡིན་ན་ཁོང་ཚོ་གྲོངས་ཚར་ཏེ་ཡོད་ན་ཡབ་ཡེ་ཤུ་ཁོང་ཚོ་དཀོན་མཆོག་གི་མཉམ་དུ་བཞུགས་དུ་ཡོད་པ་ལྷ་ཡི་ཡུལ་ལ་བཞུགས་དུ་ཡོད་དོ་ཞེས་ཁོང་ཚོས་གི་འོ་རང་ལ་ཅི་ཚང་དགོས་དེ་རྒྱབ་སྐྱོར་གནང་ཡོད་རེད་ཁོང་ཚོས་གི་ཅི་ཚང་དགོས་དེ་འོ་རང་ལ་གནང་མཁན་གི་སྐབས་གི་དོང་ནས་ང་ཁོང་ལ་ནམ་དེ་ན་སྐྱབས་བཅོལ་གི་ཡོད་དོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་གི་སྐྱབས་བཅོལ་རོགས་གནང་ཅེས། ང་འདི་སྨྲས་ཏེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡོད་དོ་ཅེས། གང་ཡིན་ཟེར་ན། ཚེ་འདི་དང་ཚེ་ཕ་རོལ་གཉིས་ཀ་རང་ལ་ཕན་ཐོགས་ཡོད་པ་རེད་དཀོན་མཆོག་ཆེན་པོ་རེད་དཀོན་མཆོག་དེ་དཀོན་མཆོག་ལ་སྐྱབས་བཅོལ་ན་ནམ་པའི་ནང་ལ་རང་ལ་དོན་དག་མང་པོ་གྲུབ་གི་ཡོད་དོ་དེ་དོན་དག་དེ་གྲུབ་མཁན་གྱི་བཀའ་དེ་དཀོན་མཆོག་གི་ལས་རེད་ཅེས་ཁོང་ལ་ཐུགས་རྗེ་ཆེ་སྐྱབས་བཅོལ་དགོས་ཀྱི་ཡོད་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་འདི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡིན་པས་འདི་ལ།